དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ཐམ་པ་རབ་གནས་ཆུ་མོ་ཡོས་གི་ལོ་གི་བོད་ཟླ་ལྔ་བའི་ཚེས་པ་བཅུ་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ཟླ་བ་བདུན་པའི་ཚེས་གཅིག་གཟའ་སྤེན་པ་རེད། ང་བོད་རྒྱལ་ཡིན། གཤམ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་གི་ལས་རིམ་ཁག་རིམ་པ་བཞིན་མགོ་འཛུགས་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན། ཐེངས་ལྔ་བཅུ་ང་གསུམ་པ་གི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་སྐབས་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཐད་ཀྱི་སྐུ་ཚབ་དང་ཚོགས་ཁོངས་ཡུལ་གྲུ་ཚོས་རྒྱ་ནག་གཞུང་གིས་བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་བརྫིས་གཏོང་བཞིན་པའི་གནད་དོན་གྱི་ཐད་ལ་དོ་སྣང་སྤྲད་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་ལྟ་ནས་ཡིན་ན་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ཟིག་གི་ནང་ང། དགེ་འདུན་པ་སྐལ་བཟང་བསྟན་འཛིན་ལགས་ནས་འཛམ་གླིང་ཞི་བདེ་དང་མིའི་སེམས་རྒྱུད་ལ་བྱམས་པ་དང་སྙིང་རྗེ་འཁྲུངས་ཆེད་དུ་དམིགས་ཏེ། བོད་ནས་བརྐྱངས་ཕྱག་འཚལ་བཞིན་རྒྱ་གར་རྡོ་རྗེ་གདན་དང། རྒྱ་གར་རྡོ་རྗེ་གདན་ནས་བརྐྱངས་ཕྱག་འཚལ་བཞིན་དུ་བཞུགས་སྒར་རྡ་རམ་ས་ལར་འབྱོར་ཡོད་པ། མཇུག་ཏུ། མཉམ་འབྲེལ་རྒྱལ་ཚོགས་ཀྱིས་འཛམ་གླིང་གི་སྟེང་ང་ལོ་རེར་སྦྲུམ་མ་དང། བྱིས་པ་དམར་འབྱར་ས་ཡ་བཞི་དང་འབུམ་ལྔ་བརྒལ་བ་འཆི་སྐྱོན་འབྱུང་བཞིན་ཡོད་པའི་འབྲེལ་ཡོད་གནས་ཚུལ་ཁག་ཕྱོགས་བསྒྲིགས་བྱས་པ་ཞིག་དང་བཅས།

བོད་མིའི་སྒྲིག་འཛུགས་དྲ་བ་གི་སྟེང་ང་ཕྱི་ཚེས་སུམ་ཅུ་ཐམ་པ་གི་ཉིན་གནས་ཚུལ་སྤེལ་དོན་ལ་གཞིགས་ན། ཕྱི་ཟླ་དྲུག་པ་གི་ཚེས་ཉི་ཤུ་རྩ་བདུན་གི་ཉིན། འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་ཐུན་གྱི་དོན་ཚན་གསུམ་པའི་དགོངས་དོན། རྒྱལ་ཚོགས་ཀྱི་ཤེས་ཡོན་དང་འབྲེལ་བའི་དམིགས་བསལ་ཆེད་མཁས་པ་དང་ལྷན་དུ། གླེང་སློང་གནང་སྐབས། རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཨ་མི་རི་ཀའི་གཞུང་ཚབ་མི་ཤི་ལེ་ཁྲེ་ལོར་མཆོག་གིས་རྒྱལ་ཚོགས་ཀྱི་ཤེས་ཡོན་དང་འབྲེལ་བའི་དམིགས་བསལ་འབྲེལ་མཐུད་པ་ཤུགས་རྒྱ་གཞུང་གི་སྟངས་འཛིན་གྱི་འོག་ཡོད་པའི་བོད་ནང་གི་མི་སེར་སྤེལ་ཡུལ་གཏན་ཞག་སློབ་གྲྭ་གི་སྐོར་ཞིབ་འཇུག་གིས་ཞུ་གཏུག་དྲིལ་བསྒྲགས་གནང་བར་བསྔགས་བརྗོད་དང་སྦྲགས་མི་སེར་སྤེལ་ཡུལ་གཏན་ཞག་སློབ་གྲྭ་དེ་དག་ཏུ་ལོ་ན་བཞི་ལ་སོན་པ་ནས་ཕྲུ་གུ་ཐེ་བའི་བོད་ཕྲུག་ས་ཡ་གཅིག་ལྷག་ཟིག་བཙན་ཤེད་ཀྱིས་ཕ་མ་དང་ཁ་བྲལ་དུ་བཏང་བ་དེ་ནི་འགྲོ་བ་མིའི་ཐོབ་ཐང་ལ་རྩིས་མེད་རྡོག་རོལ་བཏང་བ་ཆགས་ཡོད་ཅེས་གསུངས་འདུག། རྒྱལ་ཚོགས་ཀྱི་ཤེས་ཡོན་དང་འབྲེལ་བའི་དམིགས་བསལ་ཆེད་མཁས་པ་གིས་ཤེས་ཡོན་ཐོབ་ཐང་ཐད་ཀྱི་སྙན་ཐོ་བཏོན་པར་དགའ་བསུ་དང་བཅས་འཇིགས་ཉེན་ཡོད་པའི་མི་རིགས་ལྷན་ཚོགས་ཀྱི་ཚབ་བྱས་ཏེ་སུད་སི་གི་སྐུ་ཚབ་དོན་གཅོད་ཁང་གི་རྒྱལ་ཚོགས་ཞུ་གཏུག་འགན་འཛིན་སྐལ་བཟང་མཚོ་མོ་ལགས་ཀྱིས། ད་ད་ལྟའི་ཆ་ལ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་རྡོག་རོལ་གཏོང་མཁན་རྒྱ་ནག་སྲིད་གཞུང་ཆགས་བསྡད་ཀྱི་ཡོད་དུས་རྒྱ་ནག་སྲིད་གཞུང་གི་སྐུ་ཚབ་དངོས་སུ་ཚོགས་འདུ་གྱི་ནང་ལོགས་ལ་མཉམ་ཞུགས་གནང་བསྡད་ཡ་གཅིག་ཆགས་ཀྱི་ཡོད་དུས།

དེ་བཞིན་ཁོ་མོས། བོད་ནང། རྒྱ་ནག་གཞུང་གིས། བོད་ཀྱི་རིག་གཞུང་དང་སྐད་ཡིག་སློབ་ཁྲིད་བྱེད་མཁན་སྒེར་གཉེར་སློབ་གྲྭ་ཁག་ཕྱིར་བསྡུ་བྱེད་བཞིན་པའི་སྐོར་དང། ལོ་ན་དྲུག་ནས་བཅོ་བརྒྱད་ཀྱི་བར་གྱི་བོད་ཕྲུག་ས་ཡ་གཅིག་ལྷག་ཅིག་མི་སེར་སྤེལ་ཡུལ་གཏན་ཞག་སློབ་གྲྭ་ལ་བཙན་འཇུག་བྱེད་བཞིན་པའི་སྐོར་གསལ་སྟོན་དང་འབྲེལ། རྒྱལ་ཚོགས་ཀྱི་སྤྱི་ཚོགས་དང། དཔལ་འབྱོར། རིག་གཞུང་ཐོབ་ཐང་ཚོགས་ཆུང་དང་རྒྱལ་ཚོགས་ཀྱི་ཤེས་ཡོན་དང་འབྲེལ་བའི་དམིགས་བསལ་ཆེད་མཁས་པ་ཐེ་བའི་ཆེད་མཁས་པ་རྣམས་ནས་རྒྱ་ནག་གཞུང་ལ་མི་སེར་སྤེལ་ཡུལ་གཏན་འཇགས་སློབ་གྲྭ་ཕྱིར་བསྡུ་དང་བོད་ནང་སྒེར་གཉེར་སློབ་གྲྭ་འཛུགས་ཆོག་གི་ཆོག་མཆན་སྤྲོད་དགོས་པའི་སྐུལ་བརྡ་བཏང་ཡོད་པའི་སྐོར་ནན་བརྗོད་གནང་འདུག། བོད་ཀྱི་གཏམ་བརྗོད་ཚོགས་པ་དང་བོད་ཀྱི་ཟློས་གར་ཚོགས་པ་གཉིས་ཟུང་འབྲེལ་གྱིས་ཐེངས་དང་པོར་འཇར་མན་དང་སུ་ཝེ་སི་གི་ནང་གཏམ་བརྗོད་ཀྱི་ལམ་ནས་བོད་དོན་ངོ་སྤྲོད་གནང་བར་དྲིལ་བསྒྲགས་ཡག་པོ་བྱུང་ཡོད་འདུག་འདི་ག་རླུང་འཕྲིན་ཁང་གི་ས་གནས་ཀྱི་གསར་འགོད་པ་གིས་སུ་ཝེ་སི་ནས་གནས་ཚུལ་བཏང་འབྱོར་བྱུང་བའི་ནང་སུ་ཝེ་སི་ལ་འཁྲབ་སྟོན་གྱི་ཆེད་དུ་ཡོང་བའི་བོད་ཀྱི་གཏམ་བརྗོད་ཚོགས་པ་གི་འགན་འཛིན་ལྷག་པ་ཚེ་རིང་ལགས་ཀྱིས་ཟླ་བ་འདིའི་ཚེས་སུམ་ཅུ་ཐམ་པ་གི་ཉིན་གཏམ་བརྗོད་འཁྲབ་སྟོན་འདི་འདྲ་བརྒྱུད་ལས་ལྟད་མོ་བ་ཚོའི་མཐོང་སྣང་གི་སྐོར་ནས་གསུངས་ན། རྒྱལ་སྤྱི་རང་བཞིན་ལྡན་པའི་གཏམ་བརྗོད་ཚད་མཐོ་པོ་ཅིག་རྒྱལ་སྤྱི་གི་གཏམ་རྒྱུད། འཁྲབ་སྟོན་ཁང་ཆེན་པོ་འདི་འདྲ་གི་ནང་རྒྱལ་སྤྱིའི་རང་བཞིན་གྱི་ཚད་ལ་མཐོ་ཞིང་ཆབ་སྲིད་དང་འབྲེལ་བའི་གཏམ་བརྗོད་འཁྲབ་སྟོན་ཐེངས་དང་པོ་དེ་ཆགས་ཡོད་པས་འཇར་མ་ནི་དང་སུ་ཝེ་སི་གི་ནང་ང་ལན་མང་འཁྲབ་པའི་བརྒྱུད་རིམ་ལས་ལྟད་མོ་བ་རྣམས་ཀྱི་ཚོར་བ་ཧ་ཅང་གི་ཤུགས་དྲག་པོ་རེད་ཅེས་དང་དེ་བཞིན་ཡང་ཁོང་གིས་མུ་མཐུད་འགྲེལ་བརྗོད་བྱས་ན།
འཐབ་རྩོད་འདི་ལ་ཡང་གོ་རྟོགས་གསར་པ་ཅིག་ཡོང་མཁན་གྱི་མི་ཧ་ཅང་མང་པོ་འདུག་ལ། འཐབ་རྩོད་འདི་ལ་གོ་རྟོགས་གསར་བ་ལེན་མཁན་གྱི་མི་ཧ་ཅང་གི་མང་པོ་ཡོད་པ་དང་དེ་དག་གི་ཚོར་བ་དང་རྒྱབ་སྐྱོར་གྱི་རྣམ་པ་ཤུགས་ཆེན་པོ་མཐོང་སྟེ་སོ་སོ་གི་སེམས་ནང་ང་གཡོ་འགུལ་ཆེན་པོ་ཟིག་ར་དགའ་ཚོར་སྐྱེ་ཡོང་གི་འདུག་ཅེས་འགྲེལ་བརྗོད་གནང་འདུག། དགེ་འདུན་པ་སྐལ་བཟང་བསྟན་འཛིན་ལགས་འཛམ་གླིང་ཞི་བདེ་དང་མིའི་སེམས་རྒྱུད་ལ་བྱམས་པ་དང་སྙིང་རྗེ་འཁྲུངས་འཇུག་གི་ཆེད་དུ་དམིགས་ཏེ་བོད་ནས་རྐྱང་ཕྱག་འཚལ་བཞིན་རྒྱ་གར་རྡོ་རྗེ་གདན་དང་རྡོ་རྗེ་གདན་ནས་རྐྱང་ཕྱག་འཚལ་བཞིན་དུ་བཞུགས་སྒར་རྡ་རམ་ས་ལར་འབྱོར་ཡོད་པ་གསར་འགོད་པ་བློ་སྦས་ཀྱིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་གསན་རོགས་ཞུ།
བོད་ཀྱི་མདོ་སྨད་ཀླུ་ཆུ་རྫོང་ནས་རྐྱང་ཕྱག་འཚལ་བཞིན་དུ་སྤྱི་ལོ་ཉིས་སྟོང་བཅུ་བཞི་གི་ལོར་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་འབྱོར་བའི། བོད་མི་དགེ་འདུན་པ་སྐལ་བཟང་བསྟན་འཛིན་ལགས་ནས་བསྐྱར་དུ་འཛམ་གླིང་ཞི་བདེ་ཡོང་བ་དང། འགྲོ་བ་མིའི་སེམས་རྒྱུད་ལ་བྱམས་བརྩེ་དང་སྙིང་རྗེ་འཁྲུངས་བ་གི་ཆེད་དུ། རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་ནས་རྐྱང་ཕྱག་འཚལ་བཞིན་དུ། བོད་མིའི་དབུ་ཁྲིད་གོང་ས་མཆོག་གི་བཞུགས་སྒར་རྡ་རམ་ས་ལར་སྤྱི་ཟླ་དྲུག་པ་གི་ཚེས་པ་སུམ་ཅུ་གི་ཉི་མ་འབྱོར་བར། ས་གནས་བོད་མི་ཚོ་གིས་དགའ་བསུའི་མཇལ་དར་སོགས་བསྒྲོན་ཡོད་ཅིང། སྐབས་དེར་དགེ་འདུན་པ་སྐལ་བཟང་བསྟན་འཛིན་ལགས་ནས་ཁོང་གིས་སྤྱི་ལོ་ཉིས་སྟོང་ཉེར་གཉིས་ལོ་གི་སྤྱི་ཟླ་བཅུ་བ་གི་ཚེས་པ་ཉེར་དགུ་ནས་མགོ་བཙུགས་ཏེ་ཡོང་བ་དང། ལམ་བར་དུ་སྤྱི་ལེ་ཉིས་སྟོང་བརྒྱ་དང་ལྔ་བཅུ་ཙམ་བྱོན་ཡོད་པ། ལམ་བར་རྒྱ་གར་དང་བོད་མི་ཚོ་གིས་རྒྱབ་རོགས་ཡག་པོ་གནང་བ་གི་སྐོར་བཅས་འགྲེལ་བརྗོད་གནང་གི་འདུག།

ཐེངས་མ་དང་པོ་སྤྱི་ལོ་ཉིས་སྟོང་བརྒྱད་ཀྱི་ལོར་བོད་ཀྱི་མདོ་སྨད་ཀླུ་ཆུ་རྫོང་ཁོངས་ནས་རྒྱ་གར་རྡོ་རྗེ་གདན་བར་དུ་ཡོང་བ་དང། ཐེངས་མ་གཉིས་པ་རྒྱ་གར་རྡོ་རྗེ་གདན་ནས་རྐྱང་ཕྱག་འཚལ་བཞིན་དུ་བལ་པོ་གི་གནས་ཆེན་ཁག་ལས་སྟག་མོ་ལུས་སྦྱིན་གི་བར་དུ་ཕེབས་ཡོད་པ། ཐེངས་མ་གསུམ་པ་འདིར་གནས་མཆོག་རྡོ་རྗེ་གདན་ནས་གོང་ས་མཆོག་གི་བཞུགས་སྒར་རྡ་རམ་ས་ལར་འབྱོར་ཡོད་པ་བཅས་འགྲེལ་བརྗོད་གནང་གི་འདུག། ད་ལྟའི་རྒྱུ་མཚན་གཙོ་བོ་དེ་དག་གཙོ་བོ་ཆོས་ཕྱོགས་གཞན་ནས་ལུས་ངག་གསུམ་གྱི་སྡིག་པ་དག་ཡང་བཟོས་ཡོད་རེད་བ།

རྒན་པ་ཁོང་གིས་རྐྱང་ཕྱག་འཚལ་ཞོར་ཤིང་རྟ་འཁོར་ལོ་ཞིག་ཏུ་བཟའ་ཆས་དང་ཉལ་ཐུལ་སོགས་ཅ་ལག་བཞག་སྟེ་དྲུད་ཡོད་པར། རྒྱ་ཐང་དུ་ཐང་བདེ་མོ་ཡོད་པས་སྐུ་ལས་ཁག་པོ་མེད་ནའང། རྒྱ་གར་ཧི་མ་ཅལ་མངའ་སྡེའི་ནང་རི་མཐོན་པོ་མང་པོ་ཡོད་པས་བརྒྱུད་ཁག་གང་འཚམ་འདུག་ཅེས་འགྲེལ་བརྗོད་གནང་གི་འདུག། ད་དེ་རྒྱུ་མཚན་འདྲ་བོ་དེ་ད་ཨོ་དེ་ཡོད་ས་རེད་ད་ད་ཉེར་ད་རྒྱ་གར་ནང་ད་དེ་ཁག་པོ་འདྲ་བོ་མི་འདུག་ཅུང་མི་འདུག་ད་ཧི་མ་ཅལ་གི་ནང་དུ་ནི་དེ་ནི

བོད་ནང་དུའང་ཁོང་གིས་འཛམ་གླིང་ཞི་བདེ་དང་གོང་ས་མཆོག་སྐུ་ཚེ་ཞབས་པད་བརྟན་པ་སོགས་ཀྱི་ཆེད་དུ། རྒྱ་ནག་རི་བོ་རྩེ་ལྔ་དང་གླང་ཆེན་འགྱིང་རི་སོགས་རྒྱ་ནག་གི་གནས་ཡུལ་འགངས་ཆེན་ཁག་དང། མདོ་སྨད་ཀྱི་གནས་ཡུལ་འགངས་ཆེན་ཁག། དེ་བཞིན་དབུས་གཙང་གི་གནས་ཆེན་དང་གདན་ས་ཆེ་ཁག་བཅས་སུ་རྐྱང་ཕྱག་འཚལ་བཞིན་ཕེབས་ཡོད་པ་མ་ཟད། གཙང་གི་ལྷ་རྩེ་ནས་བལ་བོ་གི་བར་རྒྱ་ནག་གཞུང་གིས་ཕྱིར་སྐྱོད་ལག་འཁྱེར་མེད་པར་བཀའ་བཀོད་བྱས་ཏེ་བཀག་འགོག་བྱས་པར་བརྟེན། ཕ་ཡུལ་དུ་ཕྱིར་ཕེབས་ཀྱིས་ལག་འཁྱེར་བཟོས་ནས་རྐྱང་ཕྱག་ཁ་སྐོང་གིས་བལ་བོའི་ནང་མཁའ་ལམ་བརྒྱུད་དེ་ཕེབས་པ་དང་འབྲེལ།

བཀའ་བརྒྱུད་ན་ལེནྡྲ་དགོན་པར་རྒྱལ་བ་ཀརྨ་པ་གི་འཁྲུངས་སྐར་སྲུང་བརྩི་དང་སྟབས་བསྟུན་ནས་ཡུན་གནས་ཐུབ་པའི་བདེ་སྐྱིད་རྟེན་འབྲེལ་ཞེས་པའི་བརྗོད་གཞི་གི་ཐོག་འཛམ་གླིང་ཁོར་ཡུག་ཉིན་མོ་སྲུང་བརྩི་བྱས་པར་རྒྱལ་བ་ཀརྨ་པ་ཐུགས་དགྱེས་ཚོར་ཆེན་པོ་བྱུང་ཡོད་འདུག་ཟླ་བ་འདིའི་ཚེས་སུམ་ཅུ་ཐམ་པ་གི་ཉིན་རྒྱ་གར་ལྷོ་ཕྱོགས་བལ་ཀོ་པི་གི་བཀའ་བརྒྱུད་ན་ལེནྡྲ་གི་དགོན་པ་གི་གོ་སྒྲིག་གི་འོག་ཏུ་དགོན་པ་དེའི་ནང་སྒྲུབ་བརྒྱུད་བསྟན་པའི་སྲོག་ཤིང

ཨ་མི་རི་ཀའི་དཔོན་རིགས་མཐོ་གྲས་ཤིག་ཐེ་ཝན་དུ་བསྐྱོད་ནས་ཨ་རིའི་ཕྱོགས་ནས་གཙོ་སྐྱོང་གནང་རྒྱུ་གི་ཨེ་ཤེ་ཡ་ཞི་བདེ་རྒྱ་མཚོ་གི་དཔལ་འབྱོར་མཉམ་ལས་མཐུན་ཚོགས་ཀྱི་ཚོགས་འདུའི་སྐོར་གྲོས་མོལ་གནང་འདུག་རོའི་ཊར་གསར་ཁང་གིས་ཕྱི་ཚེས་སུམ་ཅུ་ཐམ་པ་གི་ཉིན་གནས་ཚུལ་སྤེལ་དོན་ལ་གཞིགས་ན་ཨེ་ཤེ་ཡ་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་ལས་མཐུན་ཚོགས་དང་འབྲེལ་བའི་ལས་དོན་གྱི་ཐད་ཀྱི་ཨ་མི་རི་ཀའི་མཐོ་རིམ་དཔོན་རིགས།

ཨེ་ཤེ་ཡ། ཞི་བདེའི་རྒྱ་མཚོའི་དཔལ་འབྱོར་མཉམ་ལས་མཐུན་ཚོགས་ཀྱི་ཚོགས་འདུ་འདི་ལ། ཐའེ་ཝན་གྱི་སྲིད་འཛིན་ཚའེ་ཡེ་ཝན་མཉམ་ཞུགས་གནང་གི་མེད་ཀྱང། ཚོགས་འདུ་དེར། ཐའེ་ཝན་གྱི་དཔོན་རིགས་ཟུར་པ་དང། ཡང་ན་ཚོང་པ་དེ་འདྲ་གིས་སྐུ་ཚབ་བྱས་ནས་མཉམ་ཞུགས་གནང་གི་ཡོད་པར་སོང། ན་ནིང་གི་ལོར། སྦན་ཁ་ཁི་ལ་སྐོང་ཚོགས་གནང་སྐབས། ཐའེ་ཝན་གྱི། TSMC ཞེས་པའི་འཕྲུལ་རིག་བཟོ་ཚོང་གསར་འཛུགས་གནང་མཁན་མོ་རེས་སི་ཁྲང་མཉམ་ཞུགས་གནང་བ་མ་ཟད་སྐབས་དེ་དུས་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་དང་ཁྱུག་ཙམ་གི་རིང་ལ་བཀའ་མོལ་བྱུང་ཡོད། རྒྱ་ནག་གིས་ཕྱི་འབྲེལ་བྱེད་ཕྱོགས་ཀྱི་ཁྲིམས་གཞི་གསར་པ་ཟིག་བཟོས་ཡོད་པ་དེས་ཞི་ཅིན་ཕིན་གྱི་དབང་ཆ་ཆེ་རུ་འགྲོ་རྒྱུ་ཡིན་འདུག་སྦི་སྦི་སི་གསར་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན། རྒྱ་ནག་གཞུང་ནས་ཕྱི་ཟླ་བདུན་པའི་ཚེས་གཅིག་ནས་བཟུང་ལག་བསྟར་བྱེད་རྒྱུ་གི་ཕྱི་ཕྱོགས་སུ་འབྲེལ་བ་བྱེད་ཕྱོགས་ཀྱི་ཁྲིམས་གཞི་གསར་པ་ཞིག་གཏན་འབེབས་བྱས་ཡོད་པ་དེའི་ནང། རྒྱ་ནག་གི་ཁེ་ཕན་ལ་དོ་ཕོག་གཏོང་མཁན་གྱི་ཚོགས་པའམ་རྒྱལ་ཁབ་སུ་འདྲ་ཞིག་ཡིན་ན་ར། དེར་ཉེས་ཆད་འགེལ་རྒྱུ་ཡིན་ལུགས་བཀོད་ཡོད་པ་ལས་དམིགས་བསལ་གནད་དོན་གང་འདྲ་ཞིག་ལ་ངོས་འཛིན་བྱ་རྒྱུ་ཡིན་མིན་སོགས་གསལ་ཁ་གང་ཡང་བཏོན་མེད་པ་རེད། འོན་ཀྱང་གནད་དོན་དབྱེ་ཞིབ་པ་ཚོས་འདི་ནི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་དབང་ཆ་ཆེ་རུ་གཏོང་བའི་རྣམ་པ་ཞིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད། རྒྱ་ནག་གཞུང་ཕྱོགས་ནས་རྨ་ལྷོ་བོད་རིགས་རང་སྐྱོང་ཁུལ་བོད་སྐད་ཡིག་བྱ་བའི་སྲོལ་ཡིག་ཟེར་བ་དེ་ཁྱབ་བསྒྲགས་བྱས་ཏེ་ད་ལོའི་ཕྱི་ཟླ་དགུ་བ་གི་ཚེས་གཅིག་ནས་བཟུང་ངས་ལག་བསྟར་བྱ་འཆར་ཡོད་པ་ཁྱབ་བསྒྲགས་བྱས་ཡོད་པ་དེས་བོད་ཀྱི་སྐད་ཡིག་གི་ཐོག་ལ་སྔར་ལས་ལྷག་པའི་སྟངས་འཛིན་དོ་དམ་བྱ་འཆར་ཡོད་པའི་སྐོར་གྱི་གནས་ཚུལ་ཞིག་རྡོ་རྗེ་མཚོ་གིས་རྒྱང་སྲིང་བྱས་པ་ཞིག་ལ་གསན་རོགས་ཞུ། དེང་སྐབས་རྒྱ་ནག་གིས་ཆ་བགོས་བྱས་པའི་མཚོ་སྔོན་ཞིང་ཆེན་གྱི་མངའ་ཁོངས་སུ་ཡོད་པའི་རྨ་ལྷོ་བོད་རིགས་རང་སྐྱོང་ཁུལ་གྱི་མི་དམངས་འཐུས་མིའི་ཚོགས་ཆེན་རྒྱུན་ལས་ཨུ་ཡོན་ལྷན་ཁང་ཟེར་བས་ཁ་སང་ཕྱི་ཟླ་དྲུག་པའི་ཚེས་ཉེར་དགུ་ཉིན་གསར་དུ་བསྐྱར་བཅོས་བྱས་པའི་རྨ་ལྷོ་བོད་རིགས་རང་སྐྱོང་ཁུལ་བོད་སྐད་ཡིག་བྱ་བའི་སྲོལ་ཡིག་ཞེས་པ་ཞིག་ཁྱབ་བསྒྲགས་བཏང་རྗེས་ད་ལོའི་ཕྱི་ཟླ་དགུ་པའི་ཚེས་གཅིག་ཉིན་ནས་ལག་བསྟར་བྱེད་འཆར་ཡོད་སྐོར་བསྒྲགས་འདུག།

བསྐྱར་བཅོས་བྱས་ཟིན་པའི་སྲོལ་ཡིག་གསར་བ་དེའི་དོན་ཚན་ཁག་གི་ནང་དུ་རྒྱ་ཡིག་དང་བོད་ཡིག་གཉིས་ཀ་བེད་སྤྱོད་གཏོང་དགོས་ལུགས་བཀོད་ཡོད་པ་ལས། གཅིག་དགུ་དགུ་བཅུ་གོ་གསུམ་ལོར་གཏན་འབེབས་བྱས་པའི་ཡིག་ཆ་སྔ་མའི་ནང་དུ་བོད་ཡིག་རྐྱང་པའི་ལས་དོན་སྒྲུབ་ཕྱོགས་དང་འབྲེལ་བའི་ཚིག་དོན་དེ་དག་རྩ་བ་ནས་མེད་པར་བཟོས་འདུག།

ཚིག་དོན་གྱི་ངོ་བོའི་ཆ་ནས་བལྟས་ན་བོད་ཡིག་སློབ་ཚན་དེ་དགོས་མཁོ་མེད་ན་མི་དགོས་པ་བྱས་ཀྱང་ཆོག་པའི་རྣམ་པ་མངོན་འདུག་གཞན་ཡང་དོན་ཚན་བཅུ་གཉིས་པའི་ནང་དུ་གྲངས་ཉུང་མི་རིགས་ཀྱི་གལ་ཆེའི་དུས་ཆེན་དང་རིག་གནས་ལུས་རྩལ་གྱི་བྱེད་སྒོ་སྤེལ་བའི་སྐབས་སུ་དགོས་མཁོ་ལྟར་རྒྱལ་ཁབ་ཀྱི་སྤྱི་སྤྱོད་སྐད་ཡིག་དང་བོད་སྐད་ཡིག་བཀོལ་སྤྱོད་བྱས་ཆོག་པ་མ་ཟད་རྒྱལ་ཁབ་ཀྱི་སྤྱི་སྤྱོད་སྐད་ཡིག་དང་བོད་སྐད་ཡིག་ཕན་ཚུན་ལོ་ཙཱ་བྱ་དགོས་ཞེས་བཀོད་འདུག་ད་ལྟ་ཨ་རིའི་ནང་ཡོད་པའི་ཁྲིམས་གླེང་དྲ་རྒྱ་གསར་འཛུགས་གནང་མཁན་དང་ཁྲིམས་དོན་ཉམས་ཞིབ་པ་སྔོན་མ་བོད་ནང་ཁྲིམས་རྩོད་པ་གནང་མྱོང་མཁན་སྒྲོལ་མ་སྐྱབས་ལགས་ཀྱིས་གོང་ཞུས་སྲོལ་ཡིག་བསྐྱར་བཅོས་ཐད་ཀྱི་གནད་འགག་ཅན་གྱི་ནང་དོན་ཁག་ཅིག་གི་ཐད་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བཅར་འདྲིའི་སྐབས་བཤད་བརྗོད་གནང་དོན། འདི་ཚང་མ་གི་དོ་སྣང་ཡིས་རྒྱ་གར་གི་འོ་ཏི་གི་ཚི་བཤད་རྒྱུ་དཔེ་ན་འདི་ཞིག་རག་གི་འདུག་གི་ད་རེ་གང་ལྟ་བུ་མཚོན་རྒྱུ་ན་ད་ཅི་ཚོན་མདོ་སྨད་གི་སོང་ནི་བོད་སྐད་ཡིག་གི་ད་ཚི་མི་རུ་སུ་ས་ཡི་ན་འདྲ་གི་ས་ཚིག་གལ་ཆེན་འདི་རེད་རང་སྐྱོང་ཁུལ་འདི་གི་སོང་བའི་བོད་སྐད་ཡིག་ལས་དོན་བྱ་ཡུལ་སོགས་ཡིག་གཟུགས་ཆི་ཟིག་རྒྱབ་སྟངས་ན་ཅི་དོ་སྣང་བྱེད་དགོས་གི་ཟེར་བཀོད་ནོ་ད་ང་རང་གི་སོང་བའི་ཁྲིམས་ཡིག་འདི་ཁ་རྩང་ཁེ་ཉིན་ཀར་སོ་མ་ལ་ག་ཡོང་ཚིག་གི་ངའི་རོ་ཙི་མཛི་ལྟེ་བ་ཡིན་ད་འདི་ནང་གནད་དོན་ཞིག་གི་མིང་གི་རེད་ད་འདི་ད་ཆི་གི་ལ་ག་ན་ར་ཙ་གི་ཚིག་གི་ཚི་འགྱུར་བ་མང་གི་སི་དང་འོག་གི།

ད་གི་བྱས་སོང་རང་སྐྱོང་ཁུལ་གི་སོང་བའི་སློབ་གསོ་ལས་ཁུངས་ཀྱི་ནང་ནས་ད་སློབ་གསོ་ས་ཚིགས་ཡིན་ན་འདྲ་གི་ད་སློབ་གྲྭ་ཡིན་ན་འདྲ་གི་དེ་ནང་ནས་སོང་བའི་རྒྱལ་ཁབ་སྤྱི་སྤྱོད་སྐད་ཡིག་གི་སློབ་གསོ་སྤེལ་དགོས་ཟེར་བཀོད་ནོ་དེ་དང་མཉམ་དུ་ད་སོང་བའི་བོད་སྐད་ཡིག་གི་སློབ་ཚན་ནང་འཇོག་དགོས་ཟེར་བཀོད་ནོ་དེ་ཚིག་གི་ནང་སྤྱིར་བཏང་དེ་ཁྲིམས་ཡིག་གི་དོན་ཚན་རྙིང་བ་གི་ནང་ནས་བཅུ་བདུན་པ་རེད་ད་རང་སྐྱོང་ཁུལ་གྱི་བོད་རིགས་གཙོས་པའི་སློབ་འབྲིང་དང་སློབ་ཆུང་དང་དེའི་སྐབས་སུ་སློབ་གྲྭའི་གོ་སྒྲིག་སོང་བའི་བོད་སྐད་ཡིག་གི་སློབ་ཁྲིད་བྱེད་དགོས་དེའི་ནང་ནས

ཁྲིམས་འགལ་ལ་བརྟེན་ནས་འགན་ལེན་ཡིན་དང་དམ་པ་ཡིན་དང་ལོ་ཟླ་རེ་ངེས་གཏན་ལ་འདེབས་རྩིས་གལ་ཆེ། ཁྲིམས་མ་དེ་འདྲ་ཟིན་མི་མཐུན་འགལ་དུ་ཆེ་ཁ་མ་མཐུན་འགལ་ཟིན་ན་བཅོས་མི་རིགས་ས་ཁོངས་རང་སྐྱོང་ཁྲིམས་གི་དོན་ཚན་སུམ་ཅུ་སོ་དྲུག་ར་དོན་ཚན་སུམ་ཅུ་སོ་བདུན་གྱི་ནང་ན་དམ་པ་ཡོད་གྲངས་ཉུང་མི་རིགས་གཙོ་བའི་སློབ་གྲྭ་གྱི་ནང་ནས་གྲངས་ཉུང་མི་རིགས་ཀྱི་སྐད་ཡིག་གི་སློབ་ཁྲིད་ཀྱི་སྒོ་ཟུར་བསྐོར་ནོ་དོན་ཚན་དེ་འགྱུར་བ་མ་གཏོང་གོང་གི་སྔོན་ན་གང་རུང་བྱས་སོང་བས་རེབ་གོང་གི་མི་དམངས་འཐུས་མི་ཚོགས་ཆེན་གྱི་ཁི་ཆེ་སོང་འགྱུར་བ་དེ་དང་དང་འབྲེལ་དེ་འགྲིག་གི་ཡོད་ནི་མ་རེད་གསུངས་དེ་ཁྲིམས་གོང་མ་ར་ཁྲིམས་འོག་མ་ཟེར་གི་ནོ་ཁྲིམས་འོག་མ་གི་ཁྲིམས་གོང་མ་རྒྱབ་འགལ་ལས་དང་ལོ་ག་ན་དོན་དེ་འོག་གི་དེ་གནད་དོན་ཞིག་གལ་ཆེན་དེ་རེད། དེ་ཚང་མ་གི་དོ་སྣང་ཡིན་ཁུག་དེའི་ཕྱི་ནས་ན་ཨ་ཁུ་ཚོས་དོན་ཚན་བཅོ་ལྔ་བོ་རེད་བཅོ་ལྔ་བོ་ད་ད་ལྟའི་ཁྲིམས་འཛིན་ལས་ཁུངས་ད་མི་དམངས་ཁྲིམས་ཁང་ན་འདྲ་གི་མི་དམངས་ཞིབ་དཔྱོད་ཁང་ན་འདྲ་གི་འདིའི་རིགས་སུ་གྱུར་བ་གི་ད་ཁྲིམས་ཞིབ་ཕྲ་འདི་གི་ཞིབ་དཔྱོད་ཁུག་གི་སྐབས་སུ་གོང་བྱས་ན་སྤྱིར་བཏང་རྩ་ཁྲིམས་ལྟར་སོང་ན་སོང་རིགས་སོ་སོའི་མི་རིགས་ལ་རང་གི་སྐད་ཡིག་ལ་བརྟེན་ནས་ཁྲིམས་བཤེར་བྱེད་རྒྱུའི་ཐོབ་ཐང་ཡོད་ཟེར་གི་ནོ་དེ་ཙི་གེ་ཙི་ཅི་མཐུན་གི་མེད་གི་གོང་ཁྱོད་ཁྲིམས་ཁང་ན་སོང་ནས་བོད་སྐད་ཀྱི་སོང་ཟིག་བཤེར་རྒྱུས་ཟེར་ན་ཁྲིམས་ཁང་ཡིན་ནམ་མིན་བོད་ཡིག་ཤེས་ནི་ཟིག་ཡིན་དགོ་ནི་རེད་ཞིབ་དཔྱོད་ཞིབ་དཔྱོད་ཁང་བོད་ཡིག་ཤེས་ནི་ཟིག་ཡིན་དགོ་ནི་རེད་ཟེར་གི་འདུག་གི་ཚེ་སོང་ངས་བོད་སྐད་ཡིག་གི་སྒོ་ནས་ཁྲིམས་ར་ཚོགས་རྒྱུ་ནི་མིན་ན། རང་སོང་རྒྱ་སྐད་ཡིག་གི་ཐོག་ནས་ཁྲིམས་ར་ཚོགས་དགོས་ད་དང་ངས་སོང་སྐད་སྒྱུར་གོ་འཕྲོད་ཡི་སྐོར་དང། དེ་སོང་འགྱུར་བ་ཚབས་ཆེན་ཟིག་རེད་དེ་སོང་འུ་ཆོ་རྩ་ཐང་གི་ཐོབ་ཐང་རིགས་སོ་སོའི་མི་རིགས་ལ་རང་གི་སྐད་ཡིག་ལ་བརྟེན་ནས་སོང་ཁྲིམས་བཤེར་ཡས་པའི་ཐོབ་ཐང་ཡོད་ཟེར་གོ་ནི་འོ་དེ་འགའ་བའི་དོ་གི། བསྐྱར་བཅོས་བྱས་པའི་སྲོལ་ཡིག་དེ་ཉིས་སྟོང་ཉེར་གསུམ་ལོའི་ཕྱི་ཟླ་དགུ་བའི་ཚེས་གཅིག་ཉིན་ནས་བཟུང་ལག་བསྟར་བྱ་རྒྱུའི་དུས་མཚུངས་གཅིག་དགུ་དགུ་བཅུ་གོ་གསུམ་ལོར་གཏན་འབེབས་བྱས་པའི་སྲོལ་ཡིག་དེ་མེད་པར་བཟོ་བ་ཡིན་ཞེས་ཀྱང་བཀོད་འདུག།

ཉེ་བའི་ལོ་ཤས་རིང་རྒྱ་ནག་གཞུང་གིས་བོད་ནང་དུ་བོད་པའི་སློབ་གྲྭ་ཁག་ཏུ་བོད་ཀྱི་སྐད་ཡིག་གི་ཐོག་ནས་སློབ་ཁྲིད་བྱེད་བཞིན་པའི་སློབ་ཚན་དག་རྒྱ་སྐད་ཀྱི་ཐོག་ནས་སློབ་ཁྲིད་བྱེད་རྒྱུ་འགོ་བཙུགས་ཡོད་པ་དང་བོད་དོན་ཉམས་ཞིབ་པ་ཚོས་དེ་ནི་བོད་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་བའི་ཐབས་ཇུས་ཤིག་ཡིན་པའི་སྐྱོན་བརྗོད་བྱེད་བཞིན་པ་རེད། དེ་རིང་གི་བུད་མེད་དང་སྤྱི་ཚོགས་སུ་ཀུན་སློང་གི་ལེ་ཚན་འདིའི་ནང་མཉམ་འབྲེལ་རྒྱལ་ཚོགས་ཀྱིས། འཛམ་གླིང་གི་སྟེང་ལོ་རེའི་སྦྲུམ་མ་དང་བྱིས་པ་དམར་འབྱར་ས་ཡ་བཞི་དང་འབུམ་ལྔ་བརྒལ་བ་འཆི་སྐྱོན་འབྱུང་གི་ཡོད་པའི་སྐོར་འབྲེལ་ཡོད་གནས་ཚུལ་ཁག་ཅིག་རྡོ་རྗེ་མཚོ་གིས་ཕྱོགས་བསྒྲིགས་བྱས་ནས་རྒྱང་བསྲང་བྱས་པ་ཞིག་ལ་གསན་རོགས་ཞུ། བརྩེ་བའི་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་རྡོ་རྗེ་མཚོ་ཡིན། མཉམ་འབྲེལ་རྒྱལ་ཚོགས་ཀྱིས་ཉེ་སྔོན་འདོན་སྤེལ་བྱས་པའི་ཞིབ་འཇུག་སྙན་ཐོའི་ནང་དུ། འདས་པའི་ལོ་ངོ་བཅུའི་རིང་འཛམ་གླིང་ཡོངས་སུ་སྦྲུམ་མ་དང་བྱིས་པ་དམར་འབྱར་འཆི་སྐྱོན་གྱི་གནད་དོན་ཐོག་ཡར་རྒྱས་འགྲོ་མཚམས་བཞག་ཡོད་པ་དང་དེའི་རྒྱུ་རྐྱེན་གཙོ་བོ་ནི། སྨན་བཅོས་འཕྲོད་བསྟེན་ཕྱོགས་ཀྱི་རོགས་དངུལ་འདང་ངེས་མེད་པ་དེ་ཡིན་ལུགས་བརྗོད་ཡོད་པ་རེད། ཞིབ་འཇུག་སྙན་ཐོ་དེའི་ནང་དུ། འཛམ་གླིང་ཡོངས་སུ་ལོ་རེར་སྦྲུམ་མ་དང་བྱིས་པ་དམར་འབྱར་ས་ཡ་བཞི་ར་འབུམ་ལྔ་བརྒལ་བ་བྱིས་པ་སྐྱེ་བའི་སྐབས་དང་སྐྱེ་བའི་རྗེས་ཀྱི་གཟའ་འཁོར་འགའི་ནང་འཆི་སྐྱོན་བྱུང་གི་ཡོད་པའི་སྐོར་སོགས་གསལ་འདོན་བྱས་ཡོད་པ་དང་ཉེ་སྔོན་ཕྱི་ཟླ་ལྔ་བའི་ཚེས་དགུ་ཉིན་སྐོང་འཚོགས་བྱས་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་གཟའ་འཁོར་གཉིས་རེའི་ནང་འཚོགས་བཞིན་པའི་གསར་འགོད་ལྷན་ཚོགས་ཐོག་ཏུ།

འཛམ་གླིང་ཡོངས་སུ་ལོ་རེ་རེའི་ནང་སྦྲུམ་མ་དང་བྱིས་པ་དམར་འབྱར་ས་ཡ་བཞི་ར་འབུམ་ལྔ་བརྒལ་བ་བུ་ཕྲུག་བཙའ་སྐབས་དང་བཙས་རྗེས་ཀྱི་གཟའ་འཁོར་འགའི་ནང་འཆི་སྐྱོན་བྱུང་གི་ཡོད་པ་རེད་དེ་ནི་དུས་ཡུན་སྐར་མ་བདུན་རེ་གི་ནང་དུ་མི་གཅིག་རྐྱེན་འདས་འགྲོ་བཞིན་ཡོད་པ་དང་དེ་དག་གྲས་ཀྱི་མང་ཆེ་བ་འོས་འཚམ་གྱི་གསོ་སྐྱོང་དང་སྨན་བཅོས་ཀྱི་བྱེད་ཐབས་རིགས་ཀྱི་མཐུན་རྐྱེན་འོག་སྔོན་འགོག་དང་སྨན་བཅོས་བྱེད་ཐུབ་པའི་རིགས་ཡིན་ཞེས་དང། ཡང་ཁོང་གིས་གནས་སྟངས་འདི་དག་ནི་ཏོག་དབྱིབས་རིམས་ནད་འགོས་ཁྱབ་མ་བྱུང་སྔོན་ནས་ཐོན་ཡོད་མོད། འོན་ཀྱང། ཁོ་ཝིཌ་བཅུ་དགུ་ཏོག་དབྱིབས་རིམས་ནད་འགོས་ཁྱབ་ཀྱི་དུས་སྐབས་སུ་སྔར་ལས་ཀྱང་ཇེ་སྡུག་ཏུ་ཕྱིན་ཡོད་པའི་སྐོར་མུ་མཐུད་འགྲེལ་བརྗོད་གནང་ཡོད་པ་རེད།

གནོན་ཤུགས་ལ་གདོང་ལེན་བྱེད་དགོས་བྱུང་ཡོད་ཅེས་གསུངས་འདུག་རྒྱལ་ཚོགས་ཀྱི་ཞིབ་འཇུག་སྙན་ཐོ་དེ་ལས་ཤེས་རྟོགས་བྱུང་བར་ཉིས་སྟོང་བཅོ་བརྒྱད་ལོ་ནས་བཟུང་ཟིང་འཁྲུག་གི་ཤུགས་རྐྱེན་ཆེ་བའི་མངའ་ཁུལ་གྱི་བཞི་ཆའི་གསུམ་དང་ས་ཧ་ར་དང་ཨ་ཧྥེ་རི་ཀའི་ལྷོ་ཕྱོགས་བཅས་ཀྱི་སྙན་ཐོ་གཞིར་བཟུང་ན་སྦྲུམ་མ་དང་བྱིས་པ་དམར་འབྱར་གྱི་འཕྲོད་བསྟེན་གྱི་མ་དངུལ་ཇེ་ཉུང་དུ་ཕྱིན་ཡོད་འདུག་བརྟག་དཔྱོད་ངོས་ལེན་བྱས་པའི་རྒྱལ་ཁབ་བརྒྱ་ལྷག་གི་ནང་དུ་འབྲེལ་ཡོད་དགོས་མཁོའི་མ་དངུལ་འཆར་གཞི་ལྟར་ལག་བསྟར་བྱེད་མཁན་གྱི་རྒྱལ་ཁབ་བརྒྱ་ཆའི་བཅུ་མ་གཏོགས་མེད་པ་རེད་འདུག་སྤྱིར་བཏང་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་མངལ་དུ་ཆགས་པའི་བྱིས་པ་མ་སྐྱེས་བར་དུ་ཉུང་མཐར་ཡང་སྨན་ཁང་དུ་ཐེངས་བརྒྱད་ཙམ་ལ་བརྟག་དཔྱད་བྱེད་དགོས་པའི་ལམ་སྟོན་དང་སྐུལ་འདེད་བྱེད་བཞིན་ཡོད་ཀྱང

མཉམ་འབྲེལ་རྒྱལ་ཚོགས་ཀྱི་སྙན་ཐོའི་ནང་བཀོད་པར། སྦྲུམ་མ་དང་གསར་སྐྱེས་བྱིས་པའི་འཕྲོད་བསྟེན་ཇེ་ལེགས་སུ་གཏོང་དགོས་ན་ངེས་པར་དུ་གནོད་ཚབས་ཆེ་བའི་ཕོ་མོ་དབྱེ་འབྱེད་དང་མཐོང་ཆུང། འདྲ་མཉམ་མ་ཡིན་པའི་ལྟ་སྟངས་ཀྱི་གནད་དོན་བཅས་ལེགས་བཅོས་བྱེད་དགོས། ཉེ་ཆར་གྱི་བསྡོམས་ཐོར་གཞིགས་ན། ལོ་ན་བཅོ་ལྔ་ནས་བཞི་བཅུ་ཞེ་དགུ་བར་གྱི་བུད་མེད་ཚོའི་ཁྲོད་དུ་ཕལ་ཆེར་བརྒྱ་ཆའི་དྲུག་ཅུ་ཙམ་ལ་མ་གཏོགས་འཕྲོད་བསྟེན་དང་སྐྱེ་འཕེལ་བདེ་ཐང་གི་ཐོབ་ཐང་ཐད་རང་ཐག་རང་གཅོད་ཀྱི་འདམ་ག་མེད་པ།

འདས་པའི་ལོ་བཅུའི་རིང་འཛམ་གླིང་ཡོངས་སུ་བྱིས་པ་སྐྱེས་མ་རན་གོང་ལ་སྐྱེས་པའི་བྱིས་པའི་གྲངས་འབོར་དུང་ཕྱུར་གཅིག་ར་ས་ཡ་ལྔ་ལྷག་བྱུང་ཡོད་པ་དང་དེང་སྐབས་འཛམ་གླིང་སྟེང་ལོ་ན་ལྔ་མན་གྱི་བྱིས་པ་རྣམས་འཆི་སྐྱོན་བྱུང་བའི་རྒྱུ་རྐྱེན་གཙོ་བོ་དེ་ནི་བྱིས་པ་སྐྱེས་མ་རན་གོང་ལ་སྐྱེས་པའི་དབང་གིས་ཡིན་འདུག་ལ་འཛམ་གླིང་རྒྱལ་ཁབ་སུམ་ཆ་གི་གཅིག་མན་ཙམ་གྱིས་མ་གཏོགས་གསར་དུ་སྐྱེས་པའི་བྱིས་པ་བདག་སྐྱོང་ཚན་པས་བྱིས་པ་ལོ་ཆུང་དང་ནད་པར་སྨན་བཅོས་མཁོ་སྤྲོད་བྱེད་ཐུབ་ཀྱི་མེད་པ་རེད་འདུག། རྒྱལ་ཚོགས་ཀྱི་མི་འབོར་ཐེབས་རྩ་ཁང་གིས་བུད་མེད་དང་བུ་མོ་ན་གཞོན་ཚོ་མངལ་ཆགས་པའི་དུས་དང་བུ་ཕྲུག་བཙའ་སྐབས་བཅས་སུ་འཆི་སྐྱོན་བྱུང་བའི་གནད་དོན་འདི་ནི་འགྲོ་བ་མིའི་ཐོབ་ཐང་ལ་ཛ་དྲག་འགལ་འཛོལ་བྱེད་པ་ཞིག་ཡིན་ཞེས་ནན་བརྗོད་བྱས་འདུག་ད་ལྟའི་གནས་སྟངས་གཞིར་བཟུང་ན་རྒྱལ་ཁབ་དྲུག་ཅུ་ལྷག